གཤམ་གྱི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་པ་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་ང་ཚོ་འཛམ་གླིང་འདིའི་ནང་ཡོད་པའི་མི་རྣམས་ལ་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་བཟུང་ནས་འཛམ་གླིང་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུའི་འོས་འགན་ཡོད་ཅེས་སྤྱི་ནོར་གོང་ས་མཆོག་གིས་ལམ་སྟོན་བཀའ་སློབ་ཕེབས་ཡོད་པའི་གནས་ཚུལ་ཞིག་དང་བཅས། དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་དྷ་རམ་ས་ལ་ནས་གཏང་རྒྱུའི་གནས་ཚུལ་ཞིག་གི་ནང་དུ།
དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་ཁྲི་ཆེན་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་མཆོག། སྐུ་མྱ་ངན་ལས་འདས་ནས་ལོ་ངོ་ལྔ་བརྒྱ་ལྔ་བཅུ་འཁོར་བ་གི་རྗེས་དྲན་ཚོགས་ཡོད་སྐོར།
མཐར་ལྕགས་མོ་མཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་སྒྲིག་ལེ་ཚན་ཞིག་དང་བཅས། དེ་རིང་གི་ལས་རིམ་ལ་གསན་རོགས། གསན་པ་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་རྒྱུ། ང་ཚོ་འཛམ་གླིང་འདིའི་ནང་ཡོད་པའི་མི་རྣམས་ལ་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་བཟུང་ནས་འཛམ་གླིང་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུའི་འོས་འགན་ཡོད་ཅེས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ལམ་སྟོན་བཀའ་སློབ་ཕེབས་ཡོད་གི་དེ་ཡང་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་པདྨ་དངོས་གྲུབ་ཀྱིས་གནས་མཆོག་རྡོ་རྗེ་གདན་ནས་བཏང་བའི་གནས་ཚུལ་ནང་ཟླ་བ་འདིའི་ཚེས་སུམ་ཅུའི་ཉིན་སྤྱི་ནོར་གོང་ས་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང་ཕྱི་ནང་དད་ལྡན་ཆོས་ཞུ་བ་རྣམས་ལ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་ཉིན་གཉིས་འམ་མཐའ་མ་བཀའ་དྲིན་ཆེ་གནང་མཛད་སྐབས། ང་ཚོ་འཛམ་གླིང་འདིའི་ནང་ཡོད་པའི་མི་རྣམས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་མི་གཅིག་གྱུར་ཡིན་དུས་ཕན་ཚུན་ཆགས་སྡང་ཕྱོགས་རིས་སྤངས་ཏེ་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དང་ལྡན་པའི་ཐོག་ནས་འཛམ་གླིང་ཞི་བདེ་དང་བྱམས་བརྩེ་དང་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུའི་འོས་འགན་ཡོད་ཅེས་བཀའ་སྩལ་གནང་སོང། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས།
ང་ཚོ་དང་ཁྱོད་ཚོ་ཟེར་ཡག་གི་ཆགས་སྡང་གི་སྐད་ཆ་དེ། ཕྱོགས་རིས་སྐད་ཆ་དེ་མི་དགོས་པ་བྱས། ཆོས་ཡོད་ན་རེད་མེད་ན་རེད། གང་ལྟར་འཛམ་བུ་གླིང་འདི་སེམས་ཀྱི་ཞི་བདེ་ཡོང་ཡག་ཅིག་གིས་བྱམས་བརྩེ་ལྡན་པའི་འཛམ་བུ་གླིང་ཅིག་ཡོང་ཡག་འདི་ང་ཚོ་ཚང་མ་ལོག་གི་ལས་འགན་རེད། དེ་བཞིན་དུ་གོང་ས་མཆོག་གིས་ང་ཚོ་ཕལ་ཆེ་བ་སངས་རྒྱས་པའི་ཆོས་པ་ཞིག་ཡིན་ཏེ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཅེས་སྨོན་ལམ་འདེབས་སྐབས་སངས་རྒྱས་ནི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཐོག་ནས་སྐྱོན་གྱི་རིགས་མཐའ་དག་སྤངས་ཏེ་ཤེས་བྱ་མཐའ་དག་ཁོངས་སུ་ཆུད་པ་ཞིག་ཡིན་ཏེ་ང་ཚོས་ཀྱང་དེ་ལྟར་བྱེད་ཐུབ་པ་བྱེད་དགོས་ཅེས་སོགས་ཀྱི་བཀའ་གནང་ཡོད་པ་རེད། ཡང་གོང་ས་མཆོག་གིས་ང་ཚོས་གཞན་དོན་བྱང་ཆུབ་ཀྱི་སེམས་དང་ཆོས་ཐམས་ཅད་ལ་ངོ་བོ་ཉིད་ཀྱིས་མ་གྲུབ་པ་སྟོང་པ་ཉིད་ཀྱི་རང་བཞིན་དུ་བསྒོམ་པ་ཡིན་ན་སེམས་ལ་ཞི་བདེ་ཡོང་རྒྱུ་མ་ཟད་ལུས་པོ་འཕྲོད་བསྟེན་དང་ཚེ་སྒྲུབ་ཀྱི་མཆོག་ཡིན་པ་གོང་ས་མཆོག་གི་ཐུགས་མྱོང་དང་འབྲེལ་ཆོས་ཞུ་བ་རྣམས་ཀྱིས་ཀྱང་དེ་ལྟར་བསྒོམ་དགོས་པའི་ལམ་སྟོན་བཀའ་སློབ་གནང་ཡོད་གི། དེར་ང་རང་བཞག་བཞག་ན་ད་ལོ་ཡག་གི་རོ་མཐོ་པོ་སླེབས་ཀྱི་ཡོ་རེ་ཡིན་ནའི་སེམས་ཀྱི་ཞི་བདེ་ཡང་ཡང་ད་ལུས་ཤི་རང་མ་སྐྱེས་པའི་ཚེ་ན་ཡང་ཡང་དེ་གཙོ་བོ་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་བསམ་བློ་བཏང་བཏང་བྱས་ན་དེ་ཞེ་པོ་ཅིག་ཕན་གྱི་འདུག་ག་སྔགས་ཀྱི་ཆོ་ག་ཚེ་སྒྲུབ་བྱས་ཟེར་རྫུན་ཕྲད་དེ། ཡག་པོ་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་སྟོང་ཉིད་སྒོམ་ཡག་དང་བྱང་ཆུབ་སེམས་སྒོམ་ཡག་དེ་ཚེ་སྒྲུབ་ཀྱི་མཆོག་རེད་བཞག། ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་སྐུ་མདུན་ནས་གསུང་ཆོས་ཞུ་བར་བཅར་མཁན་ཨོ་སི་ཁྲུ་ལི་ཡའི་སཱ་ཏྲ་རོག་ལགས་ཀྱིས། ང་རང་བོད་བརྒྱུད་ནང་ཆོས་རྗེས་འབྲང་བ་ཞིག་ཡིན། ད་ལན་རྡོ་རྗེ་གདན་དུ་ཡོང་བ་དང་པོ་ཞིག་དང་དེ་སྔ་ལོ་མང་གི་གོང་ལ ྋགོང་ས་མཆོག་ཨོ་སི་ཁྲུ་ལི་ཡར་མཇལ་མྱོང། ད་ལན་མཇལ་བ་དང་གསུང་ཆོས་ཞུས་པ་ཐེངས་གཉིས་པ་དེ་ཡིན། དེ་རིང་ང ྋགོང་ས་མཆོག་ལ་མཇལ་བར་དགའ་བོ་བྱུང་ཁོང་གི་གསུང་ཆོས་ཀྱིས་ང་རང་བློ་སྟོབས་སྤེལ་སོང་ཞེས་བརྗོད་ཡོད་གི། བོད་ཀྱི་ལོ་རྒྱུས་དང་འབྲེལ་བའི་དཔེ་དེབ་བདུན་སྟོང་ལྷག་ཡོད་པའི་མགོན་པོ་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་བཞུགས་སྒར་དུ་གསར་འཛུགས་གནང་ཡོད་གི། བཞུགས་སྒར་རྡ་རམ་ས་ལ་ནི་བོད་མི་དང་རྒྱ་གར་ཙམ་མིན་པར་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ནས་ཡུལ་སྐོར་སྤྲོ་འཆམ་ཡོང་སའི་ལྟེ་གནས་ཤིག་ཡིན་པ་དང་མི་མང་རང་བཞིན་གྱི་དཔེ་མཛོད་ཁང་ནི་ཧ་ལམ་མེད་པ་ལྟ་བུ་ཞིག་ཡིན་པར་བརྟེན་བོད་མི་ན་གཞོན་མགོན་པོ་དོན་གྲུབ་ལགས་ཀྱིས་རྐང་འགན་བཞེས་ཏེ་ཁུལ་འདིར་མགོན་པོ་བོད་ཀྱི་དཔེ་མཛོད་ཁང་ཞེས་པ་ཞིག་གསར་འཛུགས་ཀྱིས་གཙོ་བོ་དུས་རབས་རིམ་བྱུང་གི་བོད་ཀྱི་ལོ་རྒྱུས་རྐྱང་བའི་དཔེ་ཆ་དང་དེའི་ཐོག་གཞན་སྐད་དམ་གཞན་མི་རིགས་སོགས་ཀྱིས་བོད་དང་འབྲེལ་བའི་སྐོར་གྱི་ལོ་རྒྱུས་དཔེ་ཆ་དང་ཡིག་ཆ་སོགས་མཁོ་སྒྲུབ་གསོག་ཉར་གྱིས་དུས་རབས་དང་མཐུན་པར་ལྟ་ཀློག་དང་འཆད་ཉན་བྱེད་རྒྱུའི་ཁོར་ཡུག་ཤིག་བསྐྲུན་རྒྱུས་མཚོན་མི་རིགས་ཀྱི་ངོ་བོ་རྒྱུན་འཛིན་ཐུབ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་ཡོད་གི། ད་ནི་ཆ་ལ་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་དེ་སྐྱོང་རྒྱུ་ལོ་བཅོ་ལྔ་ཉུང་མཐའ་ལ་གནས་ཡ་བྱེད། ནི་མ་འོངས་པ་ལོ་བཅོ་ལྔའི་གཞུག་ལ་སྐབས་དེ་དུས་ཡང་དེ་ལས་ཅིག་གཞི་རྒྱ་ཆེ་བའི་གི་ལས་གཞི་དེ་འདྲ།
སྒེར་གཉེར་ལོ་རྒྱུས་དཔེ་མཛོད་ཁང་འདི་ནི་བཞུགས་སྒར་དགེ་ལྡན་ཆོས་གླིང་བཙུན་དགོན་དང་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པའི་ཉེ་འཁྲིས་སུ་ཆགས་ཡོད་པ་དང་དཔེ་མཛོད་ཁང་འདིའི་ནང་ད་ལྟའི་ཆར་དཔེ་དེབ་མི་འདྲ་བ་བདུན་སྟོང་བཞི་བརྒྱ་ལྷག་ཡོད་པ་མགོན་པོ་ལགས་ཀྱིས་ངོ་སྤྲོད་གནང་ཡོད་གི། དབྱིན་སྐད་གཙོ་བོར་གྱུར་བའི་སྐད་ཡིག་མི་འདྲ་བ་ཉི་ཤུ་རྩ་གསུམ་གྱི་ནང་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་མཛད་རྣམ་དང་གསུང་རྩོམ་གྱི་ཕྱག་དེབ་ཆིག་སྟོང་བརྒྱད་བརྒྱ་ལྷག་ཡོད་པ་དེ་དག་བཞུགས་སྒར་ཁུལ་གྱི་མི་མང་ཚང་མས་མཉམ་སྤྱོད་དང་གཡར་ཉན་ཆོག་པ་རེད། གཞན་ཡང་སྒེར་གཉེར་ལོ་རྒྱུས་དཔེ་མཛོད་ཁང་དེ་ཉིད་གསར་འཛུགས་གནང་མཁན་མགོན་པོ་དོན་གྲུབ་ལགས་ནི། ཉིས་སྟོང་གཅིག་ལོར་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་སྟེ་མ་སུ་རི་བོད་ཁྱིམ་སློབ་གྲྭ་ནས་སློབ་མཐར་ཕྱིན་པའི་རྗེས་སུ་ས་རཱ་མཐོ་སློབ་ཏུ་ལོ་རྒྱུས་གཙུག་ལག་རབ་འབྱམས་པའི་བསླབ་པ་མཐར་སོན་རྗེས་དེ་ནས་རྒྱ་གར་གྱི་བཱ་ར་ན་ཧིན་རྡུ་གཙུག་ལག་སློབ་གཉེར་ཁང་དུ་དེང་རབས་རྒྱ་གར་གྱི་ལོ་རྒྱུས་དང་འཛམ་གླིང་ལོ་རྒྱུས་ཐོག་གཙུག་ལག་རབ་འབྱམས་པའི་བསླབ་པ་མཐར་སོན་ཡོད་པ་རེད། ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་ཉི་ཧོང་ནང་གི་བོད་པའི་སློབ་མ་ཚོར་བོད་དོན་དང་བོད་ནང་གི་གནས་སྟངས་སོགས་ངོ་སྤྲོད་བྱེད་པའི་གཟབ་སྦྱོང་ཞིག་གོ་སྒྲིག་བྱས་ཡོད་གི། དེ་ཡང་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་ཉི་ཧོང་ནང་དུ་ལས་ཀ་བྱེད་མཁན་དང་སློབ་གཉེར་བྱེད་མཁན་བོད་པའི་ན་གཞོན་ཚོར་རྒྱལ་ས་ཐྲོ་ཀི་ཡོ་རུ་བོད་དོན་ངོ་སྤྲོད་ཆེད་དུ་གཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་པ་དང་གཟབ་སྦྱོང་དེའི་དམིགས་ཡུལ་གཙོ་བོ་ནི་བོད་མི་ན་གཞོན་ཚོར་བོད་ཀྱི་གནད་དོན་ཐད་དྲན་སྐུལ་དང་ངོ་སྤྲོད་བྱས་པ་མ་ཟད་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་གནང་ཕྱོགས་དང་བོད་ནང་གི་གནས་སྟངས་ཇི་ཡིན་སྐོར་ངོ་སྤྲོད་བྱས་ཡོད་པ་རེད། ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་བོད་མི་རྣམས་བཙན་བྱོལ་དུ་གནས་དགོས་པའི་རྒྱུ་མཚན་དང་བོད་ནང་གི་བོད་མི་རྣམས་རྒྱ་ནག་དམར་ཤོག་གཞུང་གི་དྲག་གནོན་འོག་ཏུ་མུ་མཐུད་ནས་དཀའ་སྡུག་མྱོང་བཞིན་ཡོད་པའི་སྐོར་སློབ་མ་ཚོའི་ལས་འགན་ནི་བོད་ཀྱི་གནད་དོན་ཁྱབ་སྤེལ་གཏོང་རྒྱུ་དང་ཉི་ཧོང་མི་མང་གིས་བོད་དོན་ལ་རྒྱབ་སྐྱོར་ཡོང་ཐབས་བྱ་རྒྱུ་དེ་ཡིན་པ་དྲན་སྐུལ་གནང་ཡོད་པ་རེད། ད་དུང་ཁོང་གིས་སློབ་མ་རྣམས་ཉི་ཧོང་གི་སྐད་ཡིག་གི་དཀའ་ངལ་མེད་པ་དང་འཕྲུལ་རིག་གི་ཁོར་ཡུག་ནང་སློབ་སྦྱོང་གི་གོ་སྐབས་ཐོབ་པ་ཞིག་ཡིན་སྟབས་དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཁྱེད་ཚོས་བོད་རང་དབང་གི་འཐབ་རྩོད་དང་བོད་མིའི་རྩ་དོན་གྱི་བདེན་མཐའ་གསལ་ཐབས་ཀྱི་ལས་དོན་ནང་འགན་ཁུར་ཆེན་པོ་ཞིག་ལེན་མཁན་ཆགས་ཀྱི་ཐུགས་རེ་གནང་གི་ཡོད་པའི་སྐོར་ཡང་བཤད་ཡོད་གི། སློབ་མ་ཚོས་ངེས་པར་དུ་བོད་ཀྱི་ལོ་རྒྱུས་དང་རིག་གཞུང་སྐོར་གྱི་དཔེ་དེབ་ལྟ་ཀློག་བྱེད་དགོས་པ་དང་དེ་བཞིན་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ནས་བོད་ཀྱི་གནས་ཚུལ་ལ་ཤེས་རྟོགས་ཐུབ་པ་བྱ་དགོས་པའི་སྐོར་ལམ་སྟོན་གནང་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནི། དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་ཁྲི་ཆེན་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་སྐུ་མྱ་ངན་ལས་འདས་ནས་ལོ་ལྔ་བརྒྱ་ལྔ་བཅུ་འཁོར་བའི་རྗེས་དྲན་འཚོགས་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་དེང་གི་གནས་ཚུལ་ཞིག་ལ་གསན་རོགས་གནང། དགའ་ལྡན་ཁྲི་ཐོག་དྲུག་པ་དད་དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་དགོངས་པ་མྱ་ངན་ལས་འདས་ནས་མི་ལོ་ཧྲིལ་བོ་ལྔ་བརྒྱ་ལྔ་བཅུ་འཁོར་བ་གི་རྗེས་དྲན་ཞིག། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གི་རྒྱལ་སྤྱིའི་རིག་གཞུང་ལྟེ་གནས་ཁང་དུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་དགུ་གི་ཉི་མ་གནང་བ་གི་ཚོགས་མགོན་དེར། སྐུ་མགྲོན་གཙོ་བོར་སྐྱབས་མགོན་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་དང། དམིགས་བསལ་སྐུ་མགྲོན་དུ་དགའ་ལྡན་ཁྲི་རིན་པོ་ཆེ་མཆོག། བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་དང་རྗེ་ཡབ་སྲས་གསུམ་གྱི་ནང་ཚན་མཁས་གྲུབ་དགེ་ལེགས་དཔལ་བཟང་གི་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་པ་གི་མཆོག་སྤྲུལ། ཀུན་བདེ་གླིང་རྟ་ཚག་རྗེ་དྲུང་སྐུ་ཕྲེང་བཅུ་གསུམ་པ་བསྟན་འཛིན་ཆོས་ཀྱི་རྒྱལ་མཚན་སོགས་མཁན་བླ་སྤྲུལ་མང་པོ་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་བཅས་ཕེབས་ཡོད་པ་གི་སར། ཀུན་བདེ་གླིང་རྟ་ཚག་རྗེ་དྲུང་མཆོག་སྤྲུལ་རིན་པོ་ཆེ་མཆོག་ནས། རིན་པོ་ཆེར་སྐུ་སྒེར་སོ་སོའི་འཁྲུངས་སྐར་ཚུན་ལ་བྱེད་སྒོ་སྣ་ཚོགས་སྤེལ་རྒྱུར་ཐུགས་མོས་མེད་ནའང། ཀུན་བདེ་གླིང་བླ་བྲང་གི་ཐོག་ནས་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་ལ་རྗེས་དྲན་ཞུ་རྒྱུ་གི་འཆར་གཞི་ལ་བཀག་འགོག་གི་ཕོད་པ་མེད་པ་དེ་མཚུངས་གོང་ས་མཆོག་ཆིབས་བསྒྱུར་གྱི་སྐབས་དང་བསྟུན། གནས་མཆོག་རྡོ་རྗེ་གདན་དུ་དགོངས་རྫོགས་མཆོད་འབུལ་གནང་རྒྱུ་གི་དགོངས་འཆར་ཕུལ་བ་དང། གཙོ་བོ་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་གྱི་རྣམ་ཐར་ལ་རྗེས་སུ་སློབ་དགོས་པ་ཐུགས་ལ་འཇགས་རོགས་ཀྱི་འབོད་སྐུལ་གནང་གི་འདུག།
གཙོ་བོ་གཙོ་བོ་དེ་ནམ་རྒྱུན་སྔོན་བྱོན་བླ་མའི་རྣམ་ཐར་རྗེས་འཇུག་གདུལ་བྱའི་ཉམས་ལེན་བྱས་ནས་སྔོན་བྱོན་གྱི་བླ་མའི་རྣམ་ཐར་ཤེས་པའི་ཐོག་ནས་ཨ་ནི་སོ་སོ་རང་ཉིད་ཡིན་ན་ཡང་དེ་དང་མཐུན་པ་ཅིག་གང་ཐུབ་ཐུབ་ཀྱིས་འགྲོ་དགོས་ཡག་དེ་གལ་ཆེན་པོ་རེད་ག་རེ་བསམ་བསྡད་ཡོད།
དེ་ལ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀུན་བདེ་གླིང་རིན་པོ་ཆེ་མཆོག་གི་སྐུ་གསུང་ཐུགས་ཀྱི་མཛད་འཕྲིན་དབྱར་མཚོ་ལྟར་རྒྱས་པ་གི་གསུང་བཤད་གནང་ཡོད་ཅིང། ཕྱོགས་མཚུངས་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང། བ་སོ་ཆོས་རྗེ་དགའ་ལྡན་ཁྲི་ལ་ཕེབས་ནས་སྙན་བརྒྱུད་ཀྱི་གདམས་པ་ཁྱབ་བརྡལ་ཤུགས་ཆེ་བྱུང་སྟེ། ཁོང་གི་ཞལ་སློབ་རྡོ་རྗེ་མཆེད་གསུམ་སོགས་ལ་ཚེ་གཅིག་གི་རིང་ཟུང་འཇུག་གི་གོ་འཕང་བརྙེས་པ་དེས། རྗེ་རིན་པོ་ཆེ་གི་བསྟན་པར་ཉམས་ལེན་ཕུལ་ཕྱིན་བྱས་ན་ཚེ་གཅིག་ལ་ཟུང་འཇུག་གི་གོ་འཕང་བརྙེས་པ་གི་དམིགས་བསལ་གི་ཐབས་ལམ་ཡོད་པ་གསལ་བོར་ཆགས་ཡོད་པས་རྗེས་འཇུག་གདུལ་བྱ་ཚོ་གིས་ཉམས་ལེན་གནང་དགོས་པ་གསུང་གི་འདུག་ཅིང། གཞན་ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་མཆོག་ནས་ཀྱང། བ་སོ་ཆོས་རྗེ་གི་རྗེས་དྲན་ངོ་མ་ནི་ཁོང་གི་མཛད་པ་རྣམ་ཐར་ལ་བསླབས་ཏེ་རྗེ་བླ་མའི་བསྟན་པ་ལ་བྱ་བ་བྱེད་དགོས་པ་གི་བསླབ་འདོམས་གནང་བ་བརྒྱུད། སྐྱབས་མགོན་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས། ཀུན་བདེ་གླིང་སྐུ་ཕྲེང་རིམ་བྱོན་གྱིས་བསྟན་འགྲོའི་དོན་རྒྱ་ཆེར་མཛད་ཡོད་པ་དང། ཁོང་སྐུ་སྒེར་ལ་མཚོན་ན་ཀུན་བདེ་གླིང་སྐུ་ཐོག་གོང་མ་དང་འབྲེལ་ལམ་ཆེན་པོ་ཡོད་པ་དང། མཆོག་སྤྲུལ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པ་གི་སྒོ་ནས་སྐུ་གོང་མ་གི་རྣམ་ཐར་བདག་གིར་བཞེས་རོགས་ཞེས་ལམ་སྟོན་ཕེབས་ཀྱི་འདུག། རིན་པོ་ཆེ་སྐུ་ཐོག་དེའི་ཐོག་ལ་ཡིན་ན་པད་ད་གསན་བསམ་གི་རྩལ་རྫོགས་ནས་ཧི་མ་ལ་ཡའི་རི་རྒྱུད་རེད་མ་ཟེར་བའི་ཅིག་ད་འཛམ་བུ་གླིང་ས་གནས་ག་ས་ག་ལ་ཡ་ཞབས་ཀྱིས་བཅགས་ནས་བསྟན་པ་དང་འགྲོ་བའི་དོན་རྒྱ་ཆེན་པོ། ལྷག་པར་དུ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་བཀའ་སློབ་ཕེབས་པ་ནང་བཞིན་གྱི་དེ་ནི་གསན་བསམ་གནང་ཡག་རེད་བསྟན་འགྲོའི་དོན་ཆེན་གནང་ཡག་རེད་དེ་ཚོ་རྒྱ་ཆེར་དང་ཆེན་པོ་གནང་དང་གནང་བཞིན་པ་ཡིན་པ་ལ་ཡང་སྙིང་ནས་ཐུགས་རྗེ་ཆེ་ཟེར་ཞུ་ཡག་དང། དགའ་ལྡན་སྙན་བརྒྱུད་ཀྱི་གདམས་པའི་བདག་པོ་སྐྱོང་བ་སོ་ཆོས་ཀྱི་རྒྱལ་མཚན་ནི། སྤྱི་ལོ་གཅིག་སྟོང་བཞི་བརྒྱ་གཉིས་གི་ལོར་གཙང་ལྡོག་གཞུང་དུ་འཁྲུངས་ཏེ་རྟོགས་ལྡན་འཇམ་དཔལ་རྒྱ་མཚོ་དང། མཁས་གྲུབ་དགེ་ལེགས་དཔལ་བཟང་གཉིས་ལ་རྗེ་རིན་པོ་ཆེ་ནས་བརྒྱུད་པ། ཚེ་གཅིག་ལ་འཚང་རྒྱ་བའི་མན་ངག་ཐུན་མོང་མ་ཡིན་པ་སྟེ། དགའ་ལྡན་སྙན་བརྒྱུད་ཀྱི་གདམས་པའི་ཁུངས་བཅོལ་ས་ཆགས་ཡོད་ཅིང། ཁོང་གི་སྐྱེ་ཕྲེང་འཛིན་པའི་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་རིམ་བྱོན་ནི་དགའ་ལྡན་ཕོ་བྲང་གི་བསྐལ་བའི་བོད་རྒྱ་ཧོར་གསུམ་གྱི་ནང་ཤུགས་རྐྱེན་ཧ་ཅང་ཆེ་བ་གི་བླ་སྤྲུལ་ཞིག་ཡིན་པར་བརྟེན། རྗེ་དྲུང་བློ་བཟང་བསྟན་པའི་མགོན་པོ་སོགས་སྐུ་ཐོག་གཉིས་གི་རིང་ང་བོད་ཀྱི་རྒྱལ་ཚབ་གནང་སྟེ། རྒྱལ་དབང་སྐུ་ཕྲེང་དགུ་བ་དང་བཅུ་གསུམ་པ་གཉིས་ཀ་གསེར་བུམ་དཀྲུག་འདོན་མ་དགོས་པར་ཁྲི་འདོན་གནང་ཐུབ་པ་དང། རྒྱལ་དབང་སྐུ་ཕྲེང་བཅུ་གཅིག་པ་དང་བཅུ་གསུམ་པ་གི་ཡོངས་འཛིན་ཀྱང་གནང་ལམ་བྱུང་ཡོད་པ། ད་ལྟའི་རྟ་ཚག་རྗེ་དྲུང་སྐུ་ཕྲེང་བཅུ་གསུམ་པ་འདི་བཞིན། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་གྱི་ལོར་བོད་ཀྱི་རྒྱལ་ས་ལྷ་སའི་ནང་དབང་ལྡན་དཔལ་འབར་དུ་འཁྲུངས་ལ། རིམ་པས་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ཆོས་ཞུགས་ཀྱིས་དགེ་བཤེས་ཐོན་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་ཤུལ་ནས་མུ་མཐུད་ནས་གསར་འགྱུར་བཤད་རྒྱུ། ཐེ་ཝན་གྱི་རང་བཙན་གཙང་མའི་བདག་དབང་ཐེ་ཝན་མི་དམངས་ལ་ཡོད་ཅེས་སྲིད་འཛིན་འོས་མི་ལེ་ཆིན་ཏོ་ཡིས་གསལ་བོ་བཀོད། དེ་ཡང་ཐེ་པེ་ནས་རོའེ་ཀྲི་གསར་ལས་ཁང་གིས་ཚེས་སུམ་ཅུ་ཉིན་སྤེལ་བའི་གནས་ཚུལ་ནང་ཐེ་ཝན་གྱི་རྒྱལ་ཡོངས་གྲོས་ཚོགས་དང་སྲིད་འཛིན་གྱི་འོས་བསྡུ་སླེབས་ལ་ཉེ་བའི་སྐབས་འདིར་སྲིད་འཛིན་འོས་མི་གསུམ་བར་བགྲོ་གླེང་མང་དག་ཅིག་གནང་བའི་ནང་དུ་གནད་དོན་གཙོ་བོ་རྒྱ་ནག་དང་ཐེ་ཝན་མཚོ་གླིང་བར་གྱི་དངངས་འཚབ་ཐོག་བགྲོ་གླེང་གནང་ཡོད་པ་དང་སྲིད་འཛིན་གྱི་འོས་མི་རེ་བ་ཆེ་ཤོས་ཡིན་པ་ལེ་ཆིན་ཏོ་ལགས་ཀྱིས་རེས་གཟའ་སྤེན་པའི་ཉིན་ཐེ་ཝན་གྱི་རང་དབང་གཙང་མའི་བདག་དབང་དང་རང་བཙན་གྱི་གནད་དོན་ཐག་གཅོད་བྱ་རྒྱུའི་འགན་དབང་ནི་ཐེ་ཝན་མི་དམངས་ལ་ཡོད་པ་རེད་ཅེས་གསལ་བོར་འཁོད། རང་ལོ་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐེ་ཝན་གྱི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་དང་སྲིད་འཛིན་གྱི་འོས་བསྡུ་གནང་གཏན་འཁེལ་བ་དང་རྒྱ་ནག་གིས་དམག་ཤུགས་དང་ཆབ་སྲིད་ཀྱི་གནོན་ཤུགས་སྤྲད་ནས་ཐེ་ཝན་རྒྱ་ནག་གི་ཆ་ཤས་ཡིན་པ་བཤད་བཞིན་པའི་ཐོག་ཆར་ཅན་དམག་གྲུ་དང་གནམ་གྲུ་སོགས་ཐེ་ཝན་མཚོ་གླིང་ཁུལ་ལ་བཏང་ནས་ཐེ་ཝན་གྱི་བདག་དབང་རྒྱ་ནག་ལ་ཡོད་པ་སྟོན་ཐབས་བྱེད་མུས་ཡིན་འདུག། ཐེ་ཝན་གྱི་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལས་ཐོག་སྲིད་འཛིན་གཞོན་པ་ལེ་ཆིན་ཏི་ལགས་ཀྱིས་རྒྱལ་ཡོངས་བརྙན་འཕྲིན་ཐོག་བགྲོ་གླེང་སྐབས་ཐེ་ཝན་གྱི་གནད་དོན་ཐད་རྒྱ་ནག་དང་ལྷན་གྲོས་མོལ་བྱ་རྒྱུར་ག་དུས་ཡིན་ཡང་སྒོ་ཕྱེ་ནས་བཞག་ཡོད་ཅེས་བཤད་ཡོད་ཀྱང་རྒྱ་ནག་གིས་ཁོང་ནི་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱས་ནས་རྒྱ་ནག་གིས་ཁས་ལེན་བྱེད་ཀྱི་མེད་པ་དང་རྒྱ་ནག་གིས་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ནི་དམག་འཁྲུག་དང་ཞི་བདེ་གཉིས་ནས་གཅིག་འོས་འདེམས་བྱེད་དགོས་ཞེས་འཇིགས་སྐུལ་བྱས་ཡོད་པ་རེད། རྒྱ་ནག་གིས་དམག་སྤྱི་ཆེན་མོ་བཞི་ཐེ་བའི་དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བཏང་ཡོད་གི་དེ་ཡང་ཧྥ་རན་སི་གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་རྒྱ་ནག་གཞུང་གིས་ཏུང་ཅུན་རྒྱལ་སྲུང་བློན་ཆེན་དུ་བསྐོ་གཞག་བྱས་པའི་རྗེས་ལས་འགན་བསྐྱར་སྒྲིག་བྱས་པའི་མཇུག་འབྲས་སུ་མེ་ཤུགས་འཕུར་མདའི་དམག་དོན་འཐབ་ཇུས་ཀྱི་དམག་སྤྱི་ཆེན་མོ་བཞི་ཐེ་བའི་དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བཏང་ཡོད་པ་དང་ཐག་གཅོད་དེ་བཞིན་རྒྱ་ནག་དབུས་དམར་ཤོག་ཚོགས་པའི་ལྷན་ཚོགས་གནང་བའི་རྗེས་གཟའ་པ་སངས་ཉིན་གྱི་ཕྱི་དྲོར་གསལ་བསྒྲགས་གནང་བ་ཞིག་ཡིན་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་བར་འཁོད། འོན་ཀྱང་དམག་དཔོན་དགུ་བོ་དེ་གྲོས་ཚོགས་ནས་ཕྱིར་འབུད་བྱེད་དགོས་པའི་རྒྱུ་མཚན་སྐོར་འགྲེལ་བཤད་ཅི་ཡང་བྱས་མེད་ཁུལ། རྒྱ་ནག་གཞུང་གི་ཐག་གཅོད་དེ་ནི་ད་ལོའི་ཕྱི་ཟླ་བཅུ་པའི་ནང་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གར་སོང་ཆ་མེད་དུ་གྱུར་ནས་དེ་ནས་ཡང་གློ་བུར་དུ་གནས་དབྱུང་བཏང་བའི་རྗེས་ཆེས་མཐོའི་དཔོན་རིགས་ཀྱི་ལས་འགན་བསྐྱར་སྒྲིག་ཆེ་ཤོས་བྱས་པ་ཞིག་ཡིན་པ་རེད། གནས་དབྱུང་བཏང་བའི་བདེ་སྲུང་བློན་ཆེན་ཟུར་པ་ལི་ཧྲང་ཧྥུའུ

མི་ལོ་བཅུ་གཉིས་ཙམ་གྱི་རིང་རྒྱ་གར་གཞུང་དང་ལྷན་འགྲིག་འཇགས་གྲོས་མོལ་བྱས་པའི་མཇུག་འབྲས་སུ་རྒྱ་གར་གཞུང་དང་མཉམ་དུ་ཞི་མཐུན་ཆིངས་ཡིག་འཇོག་ཐུབ་པ་བྱུང་འདུག་ལ་རྒྱལ་ས་ལྡི་ལིར་ཞི་མཐུན་ཆིངས་ཡིག་འཇོག་པའི་མཛད་སྒོའི་ཐོག་རྒྱ་གར་གྱི་ནང་སྲིད་བློན་ཆེན་ཨ་མི་ཏི་ཤ་ཧ་མཆོག་དང་ཨ་སམ་མངའ་སྡེའི་དཔོན་རིགས་མཐོ་གྲས་ཧ་མ་ཐ་བྷེ་བྷ་སི་སར་མ་ལགས་ཕེབས་ཡོད་ན་ཡང། གྱེན་ལོག་ཤོག་ཁག་དེའི་ངར་ཤེད་ངར་ཐལ་ཆེ་བའི་ཡན་ལག་གི་འགོ་ཁྲིད་ཕ་ར་ཤི་སྦ་རུ་བྷ་ཞི་མཐུན་ནང་ཞུགས་མེད་པ་རེད། ཨུལ་ཧྥ་ཞེས་པའི་གྱེན་ལོག་སྒྲིག་འཛུགས་དེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་གསར་འཛུགས་བྱས་པ་ཞིག་ཡིན་པ་དང་གྱེན་ལོག་ཤོག་ཁག་དེས་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ལོའི་ལོ་མཇུག་ནས་བཟུང་ཨ་སམ་ལ་རང་དབང་དགོས་པའི་དགོས་འདུན་འདོན་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་ཨ་མི་རི་ཀའི་ཡུལ་སྐོར་བ་ཚོ་རྒྱ་གར་དུ་འགྲོ་འོང་བྱེད་རྒྱུའི་ཐོངས་མཆན་བི་ཟ་སྤྲོད་སྟངས་སྟབས་ཇེ་བདེ་རུ་བཏང་ཡོད་པ་རེད། དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་ཐོན་པའི་གནས་ཚུལ་ལ་གཞིགས་ན། རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་དང་པོའི་ཚེས་གཅིག་ནས་བཟུང་ཨ་མི་རི་ཀ་ནས་ཡུལ་སྐོར་བ་རྒྱ་ནག་ཏུ་བསྐྱོད་རྒྱུའི་ཐོངས་མཆན་བི་ཟའི་སྙན་ཞུ་སྟབས་ཇེ་བདེ་དང་ཡིག་ཆའི་ཆ་རྐྱེན་ཡང་མང་པོ་མེད་པ་བཟོས་ཡོད་པའི་སྐོར་ཨ་མི་རི་ཀའི་རྒྱལ་སར་བཅའ་སྡོད་རྒྱ་ནག་གཞུང་ཚབ་ཁང་གིས་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ཉིན་གནས་ཚུལ་སྤེལ་ཡོད་གི་དེ་ནི་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་དུག་ཁྱབ་གདལ་སྐབས་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཕྱིན་པ་སླར་གསོ་ཡོང་ཆེད་ཡུལ་སྐོར་སྤྲོ་འཆམ་པར་སྟབས་ཇེ་བདེ་བཟོས་པ་ཞིག་ཡིན་པ་དང་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་གྱི་རྒྱ་ནག་གཞུང་ཚབ་ཁང་གི་དྲ་རྒྱའི་ཐོག་ལ་ཕྱི་ཟླ་དང་པོའི་ཚེས་གཅིག་ནས་ཨ་མི་རི་ཀ་ནས་རྒྱ་ནག་ཏུ་ཡུལ་སྐོར་དུ་སྐྱོད་མཁན་གྱི་ཡུལ་སྐོར་བའི་མཐོང་མཆན་བི་ཟ་ཞུ་བའི་སྐབས་སུ་གནམ་གྲུའི་འཛིན་བྱང་དང་མགྲོན་ཁང་མངགས་ཆ་བྱས་པའི་དཔང་རྟགས་སམ་ཡང་ན་མགྲོན་ཁང་དགོས་གི་མེད་པའི་སྐོར་བཀོད་ཡོད་གི། དེ་བཞིན་རྒྱ་ནག་གཞུང་གིས་ཁ་སྔོན་ཡོ་རོབ་ཀྱི་རྒྱལ་ཁབ་ཧྥ་རན་སི་དང་འཇར་མ་ནི་ཨི་ཊ་ལི། ནེ་དར་ལན་ཌི། སི་པེན། དེ་མིན་ཨེ་ཞི་ཡའི་མ་ལེ་ཞི་ཡ་བཅས་ཀྱི་ཡུལ་མིས་རྒྱ་ནག་ལ་འགྲོ་ན་མཐོང་མཆན་བི་ཟ་ཞུ་མི་དགོས་པ་བྱས་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ན་དེ་རིང་གི་རང་དབང་གླེང་སྟེགས་ཀྱི་ལེ་ཚན་ནང་དུ་དེང་གི་དུས་འདིར་བོད་ཕྱི་ནང་གཉིས་སུ་བོད་ཀྱི་སྲོལ་རྒྱུན་གྱི་གོམས་གཤིས་དང་ལུགས་སྲོལ་ཁ་ཤས་ཚོར་མ་ཚོར་བར་ནས་འགྱུར་བ་འགྲོ་བཞིན་པའི་ཁྲོད་བོད་མི་ཕན་ཚུན་བར་ཁ་བཏགས་སྒྲོན་པའི་གོམས་སྲོལ་དང་ཞབས་བྲོ་འགྱུར་བ་སོགས་ཀྱི་ཐད་རྡ་ས་ས་གནས་འགོ་འཛིན་ཟུར་པ་དང་སྤྱི་ཚོགས་དྲ་ལམ་སྟེང་གི་ཐད་གཏོང་བ་བསོད་ནམས་རྡོ་རྗེ་ལགས་སུ་ལྕགས་མོ་འཚོས་བཅར་འདྲི་ཞུས་པར་གསན་རོགས་གནང། གསན་མཁན་རྣམ་པ་བདེ་མོ་ཡིན་ན་ང་རང་དབང་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་བ་ལྕགས་མོ་འཚོ་ཡིན་དེ་རིང་གི་ལེ་ཚན་འདིའི་ནང། དེང་སྐབས་ཨ་མི་རི་ཀའི་མེ་ནི་སོ་ཊ་མངའ་སྡེའི་ནང་བཞུགས་པའི། ངོ་དེབ་དང་ཡུ་ཐུབ་སོགས་སྤྱི་ཚོགས་དྲ་ལམ་སྟེང་གི་ཐད་གཏོང་བ་དང་རྡ་ས་ས་གནས་འགོ་འཛིན་ཟུར་པ་བསོད་ནམས་རྡོ་རྗེ་ལགས་ཁ་པར་གྱི་སྐུད་ལམ་དུ་བརྒྱུད་ནས་ད་ཐེངས་ངས་ལེ་ཚན་ནང་ལ་གདན་འདྲེན་བྱས་ཡོད། བསོད་ནམས་རྡོ་རྗེ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ལྕགས་མོ་འཚོ་ལགས། བཀྲ་ཤིས་བདེ་ལེགས་ཨ་ནི་ད་དང་པོ་དེ་ཡིན་ན། ད་ཁྱེད་རང་ཡིན་ན་ཅིག་ནམ་རྒྱུན། ད་ངོ་དེབ་ར་ཡུ་ཐུབ་ར་འདི་སྤྱི་ཚོགས་དྲ་ལམ་ཁག་བེད་སྤྱོད་བྱས་དད་དང་ད་འུ་ཚོའི་ད་སྤྱི་ཡོངས་ཀྱི་བོད་ཕྱི་ནང་གི་ཅིག་སྤྱི་ཚོགས་སྟེང་གི་ཅིག་སྣང་ཚུལ་མང་བོ་ཟིག་གི་ཐོག་ཁྱེད་རང་གི་དགོངས་ཚུལ་སྤེལ་གི་ཡོད་ནི་རེད། དེ་ཡིན་ན་ད་འུ་གཉིས་ཀྱི་ད་ཐེངས་གི་ཁ་བརྡ་བགྲོ་གླེང་འདི་འགོ་མ་བཙུགས་པའི་སྔོན་ལ་ཁྱེད་རང་གིས་དང་པོ་ཁྱེད་རང་ཉིད་ངོ་སྤྲོད་ཅིག་བྱོས་ར། ལགས་ལགས། ངའི་མིང་ལ་བསོད་ནམས་རྡོ་རྗེ་ཡིན་ད་ལྟ་ཨ་རིའི་མེ་ནི་སོ་ཊར་སྡོད་ཀྱི་ཡོད་ཨ་རིའི་མེ་ནི་སོ་ཊར་བསྡད་བྱས་བྱས་ལོ་བདུན་ཕྱིན་སོང་ཨ་རིའི་མེ་ནི་སོ་ཊར་མ་སླེབས་སྔོན་ལ་ཨ་ནི་ཅན་ཌི་གྷར་སློབ་གྲྭ་མཐོ་སློབ་བྱས་པ་དང་དེ་ནང་བཞིན་བོད་ཕྲུག་ཁྱིམ་སྡེ་སློབ་གྲྭ་ནས་ཐོན་ཨ་ནི་དེ་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ནང་ལོགས་ལ་ཕལ་ཆེར་ལོ་ལྔ་དྲུག་ལས་ཀ་བྱས་པ་ཡིན་དེའི་རྗེས་ལ་ཨ་ནི་ཅིག་བོད་པའི་སྤྱི་ཚོགས་ནང་ལོགས་ལ་ཚོགས་པ་ཁ་ཤས་ཤིག་ནང་ལས་ཀ་བྱས་ཨ་ནི་དེ་ནས་ཉིས་སྟོང་བཅུ་གཅིག་ནས་ཉིས་སྟོང་བཅོ་ལྔ་བར་དུ་ད་ལོ་ལྔ་རིང་ལ་རྡ་རམ་ས་ལ་ས་གནས་འགོ་འཛིན་གྱི

དྲ་ལམ་ར་འདི་ནས་སྤྱི་ཚོགས་ཀྱི་སྣང་ཚུལ་མང་བ་ཟིག་འགྲེལ་བརྗོད་གནང་གི་ཡོད་ནི་རེད་དེ་ནས་ད་ཆའི་གཉིས་ཀའི་ལེ་ཚན་འདི་འགོ་མ་བཙུགས་པའི་སྔོན་ན་ཡང་གཅིག་བོད་ཕྱི་ནང་གི་སྤྱི་ཚོགས་ནང་གི་འགྱུར་བ་ཁ་ཤས་ཀྱི་སྐོར་ལ་ཁ་བརྡ་ཟིག་ཡིན་ནི་རེད་དེ་ཡིན་དུས་ད་དེང་སང་བོད་ཕྱི་ཡིན་ན་ཆོག་གི་བོད་ཀྱི་ནང་ཡིན་ན་ཆོག་གི་ཕྱི་ལོགས་གཉིས་ཡིན་ན་རེད་གཅིག་བོད་ཀྱི་སྲོལ་རྒྱུན་གྱི་གོམས་གཤིས་རེད་ལུགས་སྲོལ་ཁ་ཤས་དེ་གཅིག་ཤེས་མ་ཤེས་བར་ནས་འགྱུར་བ་འགྲོ་བཞིན་ཡོད་ག་ཟིག་དེ་ཡིན་དང་ན་བོད་མི་ཕན་ཚུན་དཔེ་བཞག་ན་བོད་མི་ཕན་ཚུན་དབར་ཁ་བཏགས་སྒྲོན་དགོས་རྒྱུ་ཡང་འདིའི་གོམས་སྲོལ་འགྲོ་ཡང་འགྱུར་བ་མང་ཟིག་འགྲོ་གོ་གི་མོ་འདིའི་སྐོར་ར་ཁྱེད་རང་ཅིག་གསུངས་ར། རྩ་བའི་ད་ལྟ་ད་ཁ་བཏགས་གི་བྱུང་རིམ་དང་ལོ་རྒྱུས་འདི་ཚོ་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ཧ་མ་གོ་བ་ཡོད་མ་རེད་ད་ཡིན་ནའི་ང་ཚོ་ཁ་བཏགས་སྒྲོན་པའི་སྐབས་ལ་ད་ཅིག་བླ་མ་དང་དགེ་བའི་བཤེས་གཉེན་དང་ད་ག་ནང་བཞིན་གྱི་སྲིད་སྐྱོང་དང་ད་ད་ག་ནང་བཞིན་གྱི་ཆང་ས་དང་འཁྲུངས་ས་དང་ད་དེ་འདྲས་ལ་མ་འདྲ་མ་འདྲ་ཡོད་ར་འདིའི་སྐབས་ལ་ངའི་བོད་པའི་སྤྱི་ཚོགས་ནང་མཐོང་ཡས་ཀྱི་སྐྱོ་གནས་ཁ་ཤས་ཞིག་ལབ་པ་ཡིན་ན། ད་དཔེ་ཆ་བཤད་པ་ཡིན་ན། ཅིག་སྲིད་སྐྱོང་ཕེབས་པའི་སྐབས་ལ། སྲིད་སྐྱོང་བྱས་ད་ག་ནང་བཞིན་གྱི་བླ་མ་དང། ཁོ་རང་ཚོ་ལ་ཆ་བཞག་ན་ཁ་བཏགས་དེ་ཆེ་མཐོང་དང། ཨ་ནི་གུས་ཞབས་ཀྱི་ངོ་བོ་ཐོག་ནས་ཡིན་དེ་དུས། ཨ་ནི་གོ་གནས་ཀྱི་ཐོག་ནས་ཨ་ནི་དེ་ཨ་ནི་སྲིད་སྐྱོང་ལ་ཁ་བཏགས་མཇིང་པ་ལ་གཡོགས་པ་དེ

བཙུན་མ། བཙུན་མ་དེ་ད་མོ་རང་རབ་བྱུང་བ་གཅིག་རེད་རབ་བྱུང་བ་ཡིན་པའི་ངོ་བོ་ཐོག་ནས་ཆེ་མཐོང་གི་ཐོག་ནས་མཇིང་པ་ལ་ཁ་བཏགས་གཡོགས་པ། དེ་འདྲས་ད་ངས་མང་པོ་ཞིག་མཐོང་སོང་དེ་ཚོ་རིགས་དེ་ཚོ། དངོས་ཡོད་ཐོག་ནས་ཨ་ཕར་ཕྱོགས་དེ་བཙུན་མ་ཡིན་ཙང་རབ་བྱུང་བ་ཞིག་ཡིན་ཙང་འདིས་ཀྱི་ཁ་བཏགས་འདི་གཅིག་ཕྱག་ལ་ཕུལ་བ་ད་ཅོག་ཙེ་ལ་བཀྲམ་པ་མ་གཏོགས་མཇིང་པ་ལ་གཡོགས་པའི་ཀྱི་ལམ་དང་ལུགས་སྲོལ་དེ་འདྲས་ད་བོད་པའི་སྤྱི་ཚོགས་ནང་ཡོད་མ་རེད་ཡིན་ན་ཡང་ད་འདི་ཕྱིས་སུ་ནུབ་ཕྱོགས་ནང་ལོགས་ལ་ངས་དེ་འདྲས་མང་པོ་ཞིག་མཐོང་བྱུང་འདུག་དེ་འདྲས་ཀྱི་སྐྱོ་གནས་དེ་ཚོ་ཨ་ནི་ངས་སྤྱི་ཚོགས་ནང་ལོགས་ལ་བཤད་ཐུབ་ཡ་དང་སྤྱི་ཚོགས་ནང་ཧ་གོ་དགོས་ཡ་དང་དམིགས་བསལ་མི་རྒན་པ་ཚོས་ཀྱིས་ཨ་འདི་འདྲའི་སྐྱོ་གནས་མཐོང་བའི་སྐབས་ལ་སྤྱི་ཚོགས་ནང་ལོགས་ལ་ལོ་གཞོན་པ་ལ་སློབ་གསོ་རྒྱག་དགོས་ཡ་དེ་ངས་བསམ་པ་ལ་གལ་ཆེན་པོ་མེད་འགྲོ་བསམ་གྱི་འདུག། ཨ་རེད་རེད་རེད་དེ་མ་གཏོགས་ད་ཁྱེད་རང་གོང་ནས་གསུངས་བཞིན་ད་བོད་མི་ཕན་ཚུན་བར་ནས་ཁ་བཏགས་འདི་སྒྲོན་དུས་ཡང་ཅིག་ཨ་ད་རབ་བྱུང་བ་ར་ཨ་ནི། ད་གཞན་པ་གི་ཅིག་གོ་གནས་ར་འདིའི་རིམ་པ་ལྟར་སྒྲོན་སྲོལ་མི་རྒན་གཞོན། འདི་ལྟར་ཡོང་སྲོལ་མ་གཏོགས་ཡང། ཚང་མ་ལ་ད་ཅིག་སྐེ་སྒྲོན་ཡ་གི་འདི་འདྲའི་སྲོལ་ཡོད་ནི་མ་རེད་ལབ་གི་འདུག་བ་དེ་བཞིན་དུ། ད་ཁ་བཏགས་གི་ནང་ནས་ཡང་དེང་སང་ད་ཁ་བཏགས་ཁྲ་ཁྲ་མ་ཁྲ་ཡང་ཚོས་མདོག་ཡང་མང་པོ་འདུག་ད་སྤྱི་ཡོངས་འུ་ཆོ་བོད་གི་ཁ་བཏགས་ཡིན་ན་ཅིག་དཀར་པོ་ཡིན་དགོས་ནི་རེད། ཟེར་ནི་འདི་འདྲའི་འདུག་ཡང་དེའི་སྐོར་ར་ཁྱེད་རང་གི་དགོངས་ཚུལ་ག་རེ་འདུག། ད་འདིའི་ཐོག་ལ་སྐུ་མདུན་ནས་ཁ་བཏགས་སྐོར་ལ་འགྲེལ་བཤད་རྒྱས་པ་ཅིག་ཡོད་རེད་དེ། ཁ་བཏགས་འདི་ནང་ལོགས་ལ་སྐུ་མདུན་གྱིས་ཁ་བཏགས་དཀར་པོ་འདི་གིས་ག་རེ་མཚོན་གྱི་ཡོད་རེད་ལབ་པས་ན་བྱམས་སྙིང་རྗེ་དང་དྲང་བདེན་དང་བདེན་པ་མཚོན་གྱི་ཡོད་རེད། ད་ག་ནང་བཞིན་ཁ་བཏགས་དཀར་པོ་གི་གི་གམ་གྱི་འཇམ་པ་ཡོད་ན་དེས་འཚེ་མེད་ཞི་བའི་གི་སྤྱོད་པ། ད་ག་ལ་བར་སྤྱོད་པ་འཚེ་བ་མེད་པ་ཞིག་སྟོན་གྱི་ཡོད་རེད། དེ་སྤྱོད་པ་འཚེ་བ་མེད་པ་སྟོན་པ་དེ་ཨ་ནི་གཞན་ལ་ཅིག་ཕན་མ་ཐོགས་པས་ན་གནོད་མ་སྐྱེལ་ཡ་གི་ཁ་བཏགས་གི་དེ་འདྲས་ཀྱི་ཡོད་རེད་དེ་འདྲས་སོང་ཙང་ང་ཚོ་ད་ལྟ་བར་དུ་ངའི་སློབ་སྦྱོང་བྱས་པའི་ནང་ལོགས་ལ། བོད་ནང་གི་ཁ་བཏགས་མང་ཆེ་ཆེ་ཁ་བཏགས་དཀར་བོ་ཁ་བཏགས་དཀར་བོ་དེ་ནང་ལོགས་ལ་ཡང་ཅིག་ད་ཡི་གེ་དེར་མང་པོ་མ་བྲིས་པ་ཅིག་ད་འདི་དཔེ་ཁ་བཏགས་འཇམ་པོ་ད་ག་ནང་བཞིན་ཁ་བཏགས་ཀྱི་རིང་ཚད་ཡོད་པ་ཅིག་ད་འདི་གི་ང་ཚོ་བོད་ཀྱི་ད་རིག་གཞུང་ཡོད་པ་ཅིག་འདུག་ད་ཡིན་ན་ཡང་ཕྱིས་སུ་ང་ཚོ་སྐྱབས་བཅོལ་ནང་སླེབས་བྱས་བྱས་ཨ་ནི་ཁ་བཏགས་འདྲ་མིན་སྣ་ཚོགས་ཚོན་མདོག་འདྲ་མིན་སྣ་ཚོགས་མང་པོ་བེད་སྤྱོད་བྱས་ཏེ་འདི་སོག་པོ་དང་དེ་འདྲའི་གི་ཐོག་ནས་མ་གཏོགས་ང་ཚོ་བོད་ཀྱི་རིག་གཞུང་ནང་ལོགས་ལ་ཁ་བཏགས་དེ་མང་ཆེ་ཆེ་དཀར་བོ་བེད་སྤྱོད་བྱས་པ་མ་གཏོགས་ཚོན་མདོག་མ་འདྲ་མ་འདྲ་བེད་སྤྱོད་བྱེད་པ་འདི་དེ་འདྲའི་ངས་ད་ལྟ་བར་དུ་ཞེ་དྲག་ཞེ་དྲག་ཧ་གོ་མ་སོང། རེད་རེད་ད་བོད་ཀྱི་སྤྱི་ཚོགས་ནང་ནས་ཡང་ཅིག་ཨ་བླ་མ་ཚོ་དེ་ཚོ་ཅིག་སེར་བོ་ཁ་བཏགས་སེར་བོ་འབུལ་གོ་ནོ་འདི་མོ་ར་གོམས་གཤིས་ཁ་ཤས་ཡོད་གི་ད་དེ་མ་གཏོགས་ཁྱེད་རང་གོང་ནས་གསུངས་པ་ནང་བཞིན་མང་ཆེ་བ་ད་ཁ་བཏགས་དཀར་བོ་ར་ད་སོག་པོ་ཡིན་ན་ཡང་ཁ་བཏགས་སྔོན་པོ་འདྲ་བོ་ད་འདི་འདྲའི་ཅིག་མ་འདྲ་བ་ཁ་ཤས་འདུག་ད་དེ་བཞིན་དུ་ཡང་གཞན་པ་ཅིག་ཨ་ཁྱོད་ད་བོད་ཀྱི་སྤྱི་ཚོགས་ཀྱི་ནང་གི་གོམས་གཤིས་ར་འདི་འགྱུར་བ་འགྲོ་གི་ནོ་ཁ་ཤས་ཞིག་ང་ཚོ་འགྱུར་བ་འགྲོ་གི་ཡོད་པ་ཧ་གོ་གི་ཡོད་རེད་ཁ་ཤས་ཧ་གོ་གི་ཡོད་མ་རེད་ལྷག་པར་དུ་བོད་ནང་ཡིན་ན་ཆོག་གི་ཕྱི་ལོགས་ན་ཡིན་ན་ཆོག་གི་ཁ་ཤས་ཅིག་རྒྱ་མིས་བསམ་བཞིན་དུ་འགྱུར་བ་གཏོང་གི་ཡོད་རེད་ཁ་ཤས་སོ་སོ་གི་ར་ཧ་མ་གོ་དེ་ལའང་འགྱུར་བ་དེ་བསྟུན་ནས་འགྲོ་གི་ལྷག་པར་དུ་ད་ཅིག་ཞབས་བྲོ་རྒྱག་ཡ་ར་འདིའི་སྐོར་ལ་སུ་གོ་ར། ད་དེང་སང་བོད་ཕྱི་ནང་གཉིས་ཀ་གི་ལྷག་དཀར་སྲུང་བརྩི་བྱེད་ཡ་འདི་ད་ཧ་ཅང་གལ་ཆེན་པོ་བརྩི་གི་འདུག་ད་འདིའི་སྟེང་ལ་ཡང་ཅིག་ཞབས་བྲོ་རྒྱག་ཡ་ར་ད་འདིའི་རིགས་མང་པོ་མཐོང་གི་འདུག་བ། ད་འདིའི་སྐོར་ནས་ཡང་ཁ་ཤས་ཅིག་རྒྱ་གི་ཤན་ཤུགས་འདུག་ཟེར་ནས་འདི་འདྲས་ར་ལབ་ནས་འདུག་དེའི་སྐོར་ར་ཁྱེད་རང་ང་ཡང་ཅིག་དགོངས་ཚུལ་འདྲ་ག་རེ་ཡོད་ན། ད་འདི་རེད་དེའི་སྟེང་ནས་ནམ་རྒྱུན་དུ་བཤད་བསྡད་དེ་ད་ག་རང་རེད་རྒྱ་ནག་གཞུང་གིས་ཨ་ནི་བོད་འདི་བཙན་འཛུལ་བྱས་པ་ནས་བྱས་བྱས་བོད་འདི་ཆོས་དང་རིག་གཞུང་དང་སྐད་ཡིག་ཐོག་ནས་རྩ་མེད་བཟོ་ཡས་ཀྱི་གཏོང་གི་ཡོད་རེད་རྩ་མེད་རྩ་མེད་བཟོ་ཡས་ཀྱི་འཆར་གཞི་བཏོན་གྱི་ཡོད་འཆར་གཞི་བཏོན་པ་ནང་བཞིན་ཁོ་ཚོས་ཀྱི་སྲིད་ཇུས་ལག་བསྟར་བྱེད་ཀྱི་ཡོད་རེད་སྲིད་ཇུས་ལག་བསྟར་བྱེད་ཀྱི་ཡོད་རེད་ད་ང་ཚོ་སྐྱབས་བཅོལ་ནང་སླེབས་ཚར་བའི་རྗེས་ལ་བོད་པ་བོད་མི་སྒྲིག་འཛུགས་ཡིན་ནའི་རེད་བོད་པ་སུ་འདྲ་བྱས་པ་ཡིན་ནའི་ཚོགས་པ་སུ་འདྲ་བྱས་པ་ཡིན་ནའི་ང་ཚོའི་བོད་ཀྱི་ཆོས་དང་རིག་གཞུང་དམིགས་བསལ་ང་ཚོའི་རིག་གཞུང་ནང་ལོགས་ལ་ཨ་ནི་ང་ཚོའི་རིག་གཞུང་འདི་སྲོལ་རྒྱུན་གྱི་རིག་གཞུང་འདི་ང་ཚོ་མི་ཉམས་རྒྱུན་འཛིན་བྱེད་དགོས་དང་ཉར་ཚགས་བྱེད་དགོས་ཡ་ད་འདི་འདྲེས་མ་མ་ཆགས་ཡ་ལ་ང་ཚོ་ངོ་ནས་ཧུར་ཐག་བ་ཐག་བྱེད་དགོས་ཡ་འདི་གལ་ཆེན་པོ་རེད་དེ་འདྲ་སོང་ཙང་ཕྱིས་སུ་དཔེ་ཆ་བཞག་པ་ཡིན་ན་ད་བོད་པའི་གི་རིག་གཞུང་དང་ངོ་བོ་ཐོག་ནས་གཞས་འཁྲབ་སྟངས་དང་དེ་འདྲ་ནང་ལོགས་ལ་བལྟས་པ་ཡིན་ནའི་རེད་རྒྱ་ནག་གཞུང་ནས་རེད་ད་ག་ནང་བཞིན་གྱི་ཤན་ཡུན་ལབ་བྱས་བྱས་དེ་འདྲས་གི་ཁོ་རང་ཚོས་གི་བོད་པའི་གི་གནའ་རབས་གི་རྒྱ་ནག་ལ་དམར་ཤོག་མ་དར་སྔོན་ལ་བོད་ཀྱི་ས་ཆ་དེ་ག་འདྲའི་ག་འདྲའི་ཡིན་མིན་བོད་ཀྱི་གཞས་སྣ་འཁྲབ་སྟོན་ག་འདྲའི་ག་འདྲའི་ཡིན་མིན་ཁོ་རང་ཚོའི་གི་རྫུན་གཏམ་གི་ཐོག་ནས་མ་འདྲ་བ་ཞིག་སྟོན་སྡོད་ཀྱི་འདུག་དེ་འདྲ་སོང་ཙང་དེའི་རིགས་དེ་ཚོ་ང་ཚོ་ཕྱིས་སུ་ཨ་ཅིག་ད་ཅིག་ནུབ་ཕྱོགས་དང་ད་ག་ནང་བཞིན་བོད་པའི་སྤྱི་ཚོགས་ནང་ལ་དེ་འདྲའི་གི་ཏོག་ཙམ་འདྲེས་མ་དེ་འདྲས་ཆགས་སྡོད་ཀྱི་ཡོད་པ་ཅིག་དངོས་སུ་འདྲ་བོ་ཅིག་ད་ལོ་བཅུ་བཅོ་ལྔ་ཅིག་སྔོན་ལ་མཐོང་ང་མཐོང་སོང་ད་ལྟ་ཡིན་ན་དེ་འདྲེས་མ་དེ་འདྲས་ཆགས་སྡོད་ཀྱི་ཡོད་པ་ཅིག་འདུག་དེ་འདྲ་སོང་ཙང་ང་ཚོ་ང་རང་ཚོ་དངོས་གནས་ཁོ་རང་བོད་ཀྱི་རིག་གཞུང་འདི་དཔེ་མི་སྲིད་གཏིང་ཟབ་བོ་དཔེ་ལྟ་མ་འདྲ་བ་ཞིག་ཡོད་པ་དེ་ང་ཚོ་ཧ་གོ་གོ་བྱེད་དགོས་རེད་འདི་ཀུན་མི་ཉམས་རྒྱུན་འཛིན་བྱེད་དགོས་རེད་ཡང་མཚམས་རེ་ང་ཚོ་ཡང་དེ་ཧ་གོ་བཞིན་པའི་སྐབས་ལ་ང་ཚོ་འདི་སྐྱག་ལང་ཤོར་བ་ནང་བཞིན་གྱི་ཅིག་མ་འདྲ་བ་ཞིག་འདུག་བསམ་བྱེད་ཅིག་ང་ཚོ་འདི་ནང་འགྲོ་བསྡད་པ་ཡིན་ན་ཨ་མཐའ་མ་དེ་ལ་གཞུག་མ་འོངས་ང་ཚོ་བོད་རྒྱལ་ཁབ་འདི་ད་ཅིག་རག་པ་ཡིན་ན་ཡང་འདིའི་ནང་ལོགས་ཀྱི་སྡོད་མཁན་མི་ཚོས་ཀྱིས་ཨ་ནི་ང་ཚོའི་གི་སྲོལ་རྒྱུན་གྱི་རིག་གཞུང་འདི་བརླག་ཕྱིན་པ་ཡིན་ན་ཨ་འདི་ངའི་བསམ་པ་ཉེན་ཁ་ཆེན་པོ་ཞུ་བྱེད་རེད་བསམ་བསྡད་ཀྱི་ཡོད་དེ་འདྲ་སོང་ཙང་དེ་འདྲའི་གི་ཐོག་ལ་ང་ཚོ་ཨ་ནི་གཅིག་སྤྱི་ཚོགས་ནང་དོ་སྣང་བྱེད་དེ་ངེས་རེད་ད་ག་ནང་བཞིན་གྱི་ཉེ་ཆར་ཨ་ནི་བོད་གཞུང་ཟློས་གར་ཚོགས་པ་གི་དགེ་རྒན་ཟུར་པ་ལོ་སུམ་ཅུ་ལྷག་ཕྱག་ལས་གནང་དེ་ངས་ཁོ་རང་ཁོ་རང་རང་གི་གསུང་གསུངས་པ་དེ་ང་ཚོ་དྲན་པ་ཏག་ཏག་འདུག་དེ་འདྲ་སོང་ཙང་འདི་ནང་ལོགས་ལ་དཔེ་མི་སྲིད་གསལ་བོ་རེད་རྩ་བའི་ལྷག་དཀར་ནང་ལོགས་ལ་དངོས་གནས་ཁོ་རང་ད་ན་གཞོན་མང་པོ་གཅིག་གིས་བོད་ཀྱི་རིག་གཞུང་སྲུང་སྐྱོབ་བྱེད་ཀྱི་ཡོད་རེད་བསྔགས་བརྗོད་ཡོད་ཡིན་ཡང་ང་ཚོ་གཟབ་གཟབ་བྱེད་དགོས་ཡ་གཅིག་ཨ་ནི་དེ་འདྲའི་ནང་ལ་འདྲེས་མ་མ་ཆགས་ཡ་ང་ཚོ་ངོས་ནས་འབད་བརྩོན་བྱེད་དགོས་ཡ་དེ་ངའི་བསམ་པ་ལ་ཚོགས་པ་རེད་སྤྱི་རེད་སྒེར་ཚང་མ་ལ་འགན་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་རེད་བསམ་བསྡད་ཀྱི་ཡོད། ཁྱེད་རང་གི་གོང་ནས་གསུང་བ་ནང་བཞིན་ད། དཔེ་མཚོན་གྱི་ནང་ནས་ད་ཕྱི་ལོགས་ན་ཡོད་ནོ་གི་ཧྲིན་ཡོན་ཟེར་གོ་ནོ་རྒྱ་གི་སྒྱུ་རྩལ་ཚོགས་པ་དེ་སྐོར་ར་བཤད་དགོས་ལ་ད་ཧྲིན་ཡོན་གྱི་སྒྱུ་རྩལ་ཚོགས་པ་དེ་འཛུགས་ནས་ན་ད་སྤྱིར་བཏང་གཅིག་ཧྥ་ལུན་གོང་ཆོས་འཁོར་སྒོམ་སྒྲུབ་པ་གི་ཚོགས་པ་དེ་ད་ནིའུ་ཡོ་ཁི་ནས་བཙུགས་ཡོད་ས་རེད་ད་ཚོགས་པ་དེ་རང། ཚོགས་པ་དེ་གི་ངོས་ནས་བཤད་ན་ད་ཁུར་ཆོ་ཡིན་ན་ར་གཅིག་རྒྱ་ནག་གུང་ཁྲན་གཞུང་གི་དྲག་གནོན་གི་འོག་ནས་གནོད་འཚེ་ཕོག་ནས་དེ་མོ་གི་ཚོགས་པ་ཟིག་རེད་ད་རྒྱ་ནག་གཞུང་བ་ངོ་རྒོལ་བྱེད་གི་ཡོད་ཟེར་གོ་ན་ད་ཡིན་ན་ར་ཡང་ཁུར་ཆོ་གི་ཁྱབ་སྒྲོག་གི་ནང་ནས་ད་ཅིག་ཞབས་བྲོ་འཁྲབ་ཡོད་ར་འདི་སྐོར་ར་བཏང་མ་སྔོན་རྒྱ་ནག་དམར་བོའི་གཞུང་གི་གཞུང་མ་བཙུགས་གོང་གི་བོད་ཀྱི་གནས་སྟངས་ཡིན་ལབ་ནས་ཡང་ཞབས་བྲོ་དེ་རྒྱག་དུས་རྒྱ་ནག་གུང་ཁྲན་གཞུང་གི་ལྟ་བ་ར་བསམ་བློ་ར་དེ་ཁྱབ་བསྒྲགས་ཡིན་ལྷག་པར་ད་ཅིག་སྔོན་མ་ཅིག་བཅིངས་འགྲོལ་དམག་མི་ཡག་པོ་འདུག་ཟེར་ནི་འདྲ་འདྲ་ད་དུས་དེ་སྐབས་གི་ཅིག་ཞབས་བྲོ་རྒྱག་སྟངས་དེ་ག་རང་རྒྱག་གི་འདུག་བ་དེ་ཡིན་དུས་སྐབས་འདི་འདི་ཡིན་ན་ད་ཅིག་ཕྱི་ལོགས་ནས་ཧྲིན་ཡོན་འདྲ་བོ་ཡིན་ན་ཡང། ཕྱི་རྒྱལ་གྱི་མི་སེར་དེ་ཚོ་ར་ལྟ་ནི་མང་པོ་འདུག་བ་ད་ཡུ་ཊུབ་ར་འདིའི་ནང་ལ་ལྟ་ནས། མང་པོ་འདུག་བ་འདི་ལ་ཅིག་ཡང་ང་ཚོ་སྤྱི་ཚོགས་ཀྱི་ངོས་ནས་ཡིན་ན་རེད་ད་ཅིག་དྲ་ལམ་བེད་སྤྱོད་སྟངས་ནས་ཡིན་ན་རེད་བོད་པ་ངོས་ནས་ཡང་བསམ་ཚུལ་འབྲི་རྒྱུ་འདི་ར་གལ་ཆེན་པོ་ར། དེ་རེད་ལྕང་བཟོ་ལ་གསུངས་རེད་རེད་བརྒྱ་ཆ་བརྒྱ་ཐམ་པ་བདེན་པ་རེད་ད་ད་ཧྲིན་ཡོན་གྱི་རང་ཚུགས་ཚོགས་པ་འདི་ད། ཁོ་རང་ཚོའི་འཁྲབ་སྟོན་གྱི་ཚོགས་པ་དེ་དཔེ་མི་སྲིད་ཆེན་པོ་རེད་ཕྱིའི་རྒྱལ་ཁབ་ནང་ལོགས་ལ་རྩ་བའི་རྒྱ་ནག་གཞུང་དང་ཐད་ཀར་འབྲེལ་བ་མེད་པ་དེ་གསལ་བོ་རེད་ཨ་ནི་ཡིན་ཡང་ཕྱིའི་རྒྱལ་ཁབ་ནང་ལོགས་འཁྲབ་སྟོན་བྱེད་པའི་སྐབས་ལ་ལྟད་མོ་ལྟ་མཁན་དཔེ་ས་ཡ་མང་པོ་རེད་ས་ཡ་མང་པོ་བྱེད་ཀྱི་རེད་ཨ་ནི་ཁོ་རང་ཚོའི་གི་སྡེ་ཚན་གཅིག་ནང་ལོགས་བོད་ཀྱི་གཞས་སྣ་འཁྲབ་སྟོན་ཡིན་ལབ་བསྡད་ཀྱི་ཡོད་རེད་དེའི་ནམ་རྒྱུན་དུ་རྒྱ་ནག་གི། བོད་ཀྱི་གཞས་སྣ་འཁྲབ་སྟོན་དེ་ཨ་ནི་བོད་རང་བཙན་མ་ཤོར་སྔོན་ལ་ད་བོད་རང་བཙན་མ་ཤོར་སྔོན་བོད་འདི་དཔལ་ད་སྔན་མ་ནས་རྒྱ་ནག་གི་ཆ་ཤས་ཡིན་ལབ་བྱས་བྱས་བྱས་འདི་གི་རིག་གཞུང་འདི་བི་ཨ་ནི་རྒྱ་ནག་གི་རིག་གཞུང་ཡིན་ལ་དེ་དེ་ད་ད་སྟོན་དེ་དེ་ལ་ཤེས་ཉོན་གྱི་སྟོན་དེ་དེ་གཅིག་པ་གཅིག་རྐྱང་རེད་ཨ་ངས་འདི་མི་མང་ཆེ་མི་རྒན་པ་མང་པོ་ཞིག་ལ་སྐད་ཆ་དྲིས་པའི་སྐབས་ལ་ཨ་ནི་ཁོ་རང་ཚོས་ཀྱི་བསམ་ཚུལ་དེ་གཅིག་པ་གཅིག་རྐྱང་རེད་ཤག་ད་དེ་འདྲས་ཀྱི་ཨ་ནི་རྒྱལ་མ་འདྲ་བོ་ཅིག་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཆགས་ཀྱི་ཡོད་པ་ཞིག་ད་དེ་འདྲས་ཀྱི་ཉེན་ཁ་ཡོད་པ་ད་མ་འོངས་པ་ཨ་ང་ཚོ་བོད་ཀྱི་སྲོལ་རྒྱུན་གྱི་གཞས་སྣ་འཁྲབ་སྟོན་གྱི་རིག་གཞུང་འདི་བརླག་འགྲོ་ཡ་གི་ཉེན་ཁ་ཡོད་པས་ཁོ་རང་ཚོ་མི་རྒན་པ་མང་པོ་ཅིག་གིས་སེམས་ཚབས་བྱེད་བསྡད་ཀྱི་འདུག་སེམས་ཚབས་བྱས་པ་ནང་བཞིན་གྱི་ཨ་ནི་དེ་འདྲའི་ཐོག་ལ་ཤེས་མཁན་བྱུང་རེད་ད་མ་ཤེས་མཁན་མང་པོ་ཡོད་རེད་དེ་འདྲ་སོང་ཙང་ང་ཚོ་མི་ཚང་མས་ཀྱི་དེ་འདྲའི་ཐོག་ལ་འགན་འཁྱེར་བྱེད་བྱེད་བྱེད་ཨ་ནི་དེ་འདྲ་ཡོད་པ་ཡིན་ན་འདི་ང་ཚོ་བོད་ཀྱི་སྲོལ་རྒྱུན་གྱི་རིག་གཞུང་མ་རེད་ལབ་ཐུབ་ཡ་གི་ང་ཚོ་ལ་གདེང་ཚོད་དང་བློ་ཁོག་དེ་ཡིན་གཅིག་མིན་གཅིག་ང་ཚོ་ལ་དགོས་ཀྱི་རེད་བསམ་གྱི་འདུག། ལགས་སོ། གསན་མཁན་རྣམ་པ་དུས་ཚོད་ཀྱི་དབང་གིས་དེ་རིང་གི་ལེ་ཚན་འདི་མཚམས་འདི་ནས་འཇོག་རྒྱུ་ཡིན་དེ་ཡིན་དང་ན། རྡ་རམ་ས་ལའི་ས་གནས་འགོ་འཛིན་ཟུར་པ་དང་སྤྱི་ཚོགས་དྲ་གནས་སྟེང་གི་ཐད་གཏོང་བ་བསོད་ནམས་རྡོ་རྗེ་ལགས་ཀྱི་ཁ་པར་གྱི་སྐུད་ལམ་དུ་རྒྱུ་ལས་བདལ་དང་ངའི་བཅར་འདྲི་དང་ལན་ཡིན་ནོ་བཀའ་དྲིན་ཆེ། བཀའ་དྲིན་ཆེ་ཐུགས་རྗེ་གནང། གསན་པ་པོ་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་ཁག་གི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས། ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོ་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ང་ཚོ་ལེ་ཚན་རྗེས་མར་སླར་ཡང་མཇལ་ཡོང། སྟབས་བདེ་མོ་ཞིག་ཡིན།